ཐམས་ཅད་དུ་བྱེད། དེ་འདི་འོ་ན་ལྟ་བ་གསུམ་ལས་བཞག། ལྟ་བ་གཞན་དག་དང་ཕྲ་རྒྱས་མང་པོ། ལྟ་མིན་ལྔ་ཡོད་རེད་བ་ལྟ་མིན་ལྔ་དང། ལྟ་བ་ལྷག་མ་ཕ་གི། ག་རེ་ཟེར་དགོས་རེད། ལོག་ལྟ་དང། ཚུལ་ཁྲིམས་བརྟུལ་ཞུགས་མཆོག་འཛིན་འདི་ཚོ་ལས་ཕྱིན་ཅི་ལོག་དེ། མ་བཞག་དེ་ག་རེ་རེད་ཟེར་ན། དེ་རྒྱུ་མཚན་གསུམ་དགོས། རྒྱུ་མཚན་གསུམ་ཚང་དགོས། རྒྱུ་མཚན་གསུམ་ཚང་བའི་སྒོ་ནས།

དང་དེ་ནི། གྲོལ་བྱེད་ཀྱི་རྒྱུ་ཡིན་པ་དེ་འདྲའི་ལྟ་བ་རེད། དེ་འདྲའི་ལྟ་བ་ཡིན་དུས་ག་ལ་ནི། དེ་སྒང་ག་དེ་ནི། ཕྱིན་ཅི་ལོག་ལ་འགྲོ་གི་མ་རེད་ཁ་ཤས། ག་རེ་ཟེར་དགོས་རེད། ཐར་པ་ཐོབ་པའི་རྒྱུ་ལ་འགྲོ་མཁན་དེ་འདྲ་ཡོད་རེད། དེ་ན། དེ་ནི་མཐའ་གཅིག་ཏུ་ཕྱིན་ཅི་ལོག་མ་རེད། སྤྱི་བཏང་ཁོ་ན་ཕྱིན་ཅི་ལོག་རེད་དེ་མཐའ་གཅིག་ཏུ་ཕྱིན་མ་རེད་དེ་ནང་ལ་ཡང། ཁ་ཤས་ད་ཡང་དག་པ་ལ་འགྲོ་མཁན་དེ་འདྲ་ཡོད།

དེའི་སྐབས་ནས་བསྟན་པའི་ཕྱིན་ཅི་ལོག་དེ། རྒྱུ་མཚན་གསུམ་ཚང་བ་ཞིག་དགོས། དེ་ཡིན་ཙང་གཞན་མའི་ས་ལ་རྒྱུ་མཚན་གསུམ་པོ་དེ་ཚང་གི་མ་རེད་ལྟ་བ་གསུམ་པོ་དེ་ལ་རྒྱུ་མཚན་གསུམ་པོ་དེ་ཚང་གི་རེད། འོ་ད་དེ་འཇགས་ཤིང་འགྲོ་ད་འདི་ཙོག་ཙེ། ག་རེ་ཟེར་དགོས་རེད། སྟག་རྩེ་དང་པོའི་ས་ལུད་ཅན་ད་དེ། དབྱེ་བ་ཕྱེ་སྟེ། བལྟས་ཚེ། ཉོག་གུ་ཉོག་ག་རེ་ཞིག་འདུག་ག། ད་འདི་ཞེ་དྲག་མི་ངེས་ཡག་ཡོད་མ་རེད་ཡ། འདི་ཚོ་ཁོ་ན་དོན་དག་འདི་ཚོ་ངེས་སོང་ན་མཛོད་དེ།

ཤེས་པས་ཀྱི་རིགས་རེད་པོ། དེ་འདྲ་ཡིན་ན་རིགས་མཐོ་བ་ཨ་ནི་མ་ཐིག་རེད་བ། དེ་འདྲ་ཡིན་ཁ་ན་ང་རིགས་མཐོ་པོ་ཡིན་བསམ། དེ་ནི་ཕ་གི་ག་རེ་ཟེར་དགོས་རེད། ད་རིགས་མཐོ་བ་དེ་འདྲ་གཅིག་དཔེར་ན། མི་གཅིག་ཡོད་ན། ང་དེ་དང་མཉམ་གི་ཡོད་ཟེར་ང་དེ་ང་ནི་རིགས་མཐོ་དམན་ང་ནི་དེ་དང་མཉམ་པ་ཡིན། དགའ་སྤྲོ་ཅིག་ཡིན་བསམ་པ་དེ་བློ་གཅིག་རེད། དེ་འདྲ་དེ་ལ་དེ་ནི། དེ་ང་དེ་ནི་ང་དང་ང་རྒྱལ་རེད་བ།

ཐོས་པ་བྱས་པ་དང་མ་བྱས་པར་ཁྱད་པར་ཞེ་དྲག་ཡོད་རེད་བ། ང་ལ་ད་ལྟ་ཐོས་པ་བྱས་པ་ཡིན་ན་ནི་དབྱེ་ཁོག་ཐོབ་ཡོད་ན་མེད་ན་དེ་དབྱེ་བ་བྱེད་ཐུབ་ཀྱི་རེད་བ། ཐོས་པ་བྱེད་མ་མྱོང་མཁན་ཡིན་ན། ཨ་ནི། མགོ་འཁོར་བ་ཚུད་ཀྱི་མ་རེད་བ། མེད་པ་སྒང་ག་ཡོད་བསམ་མི་དེ་ད་དེ་འདྲའི་དྲི་བཟང་མང་པོ་ཡོད་རེད་ད། དཔེ་ཆ་ད་ལྟ་མ་མྱོང་མཁན་ཚོ་དེ་ནི་དེ་ལ་མ་འགྲོ་བྱས་ཁ་བྱས་ཕེབས་མང་པོ་བྱས་འདེབས་ནས་དེ་ཚོ་དེ་སྨྱུག་མ་ཡིན་ན། དེ་ནི་སེ་འབྲས་གསུམ་ནང་ལ་ཡོད་མ་རེད་དེ་སེ་འབྲས་གསུམ་ནང་ག་རུ་ཡོད་ཟེར་ན།

ད། དགུ་བཞག་དུས་ག་ལ་དེ་ནས་ཡང་དེ་སྤྱོད་ད། ང་རྒྱལ་དགུ་དེ་ལ་དེ་ལས། དེ་འདྲའི་ཟེར་རྒྱུ་ཡོད་ད་འདི་ལ་དེ་འདྲ་སྤྱོད་རེད། ང་རྒྱལ་དགུ་བཞག་མ་དུས་ག་ལ། གཞན་ལ་དམིགས་ནས་བདག་ལ་སྒྲུབ་པ་གསུམ། གཞན་ལ་དམིགས་ནས་བདག་ལ་སྒྲུབ་པ་གསུམ། རང་ལ་དམིགས་ནས་གཞན་ལ་སྒྲུབ་པ་གསུམ།

སྐྱོ་བ་ཡོད་ས་མ་རེད་ང་རང་ཉིད་དམན་པ་ཡིན་ཟེར་མཁན་དེ་དེ་ཡ་དེ་ནི་གཞན་ལ་མིན་ལ་བདག་ལ་སྒྲུབ་པ་རེད་རང་ཉིད་དམན་པ་ཡིན་པར་སྒྲུབ་པ་རུ་རང་ཉིད་དམན་པ་སྒྲུབ་པ་རེད་འོ་ན་རང་ཉིད་དམན་པ་ཡིན་པར་སྒྲུབ་པ་ཡིན་ན་ང་རྒྱལ་ག་འདྲའི་ཆགས་ཟེར་ན་ཁྱི་ཁོ་དེ་ལ་ལྟོས་ཕི་ཁེ་ཡུལ་དེ་ལ་དམིགས་ནས་ཁོ་ལས་ང་དམན་པ་ཡིན་བསམ་པ་རེད་མ་གཏོགས་སྤྱིར་བཏང་ང་བས་བྱེ་བྲག་སྐྱོ་པོ་ཡིན་བསམ་གྱི་ཡོད་མ་རེད་པ་ང་དཔེ་སྐད་གྲགས་ཅན་ཡིན་བསམ་གྱི་ཡོད་ཅོ་རེ་ད་དེ་ལས་ང་ཏོག་ཙམ་དམན་པ་ཡོད་བསམ་དེ་ཐུགས་ཆེན་ད་གར་སོང་རེད་ད་དེ་ནས་ཅུང་ཟད།